བེ་ལ་རུ་སུའི་མི་མང་ཚོས་ཡུལ་དེའི་སྲིད་འཛིན་ལ་ངོ་རྒོལ་ལས་འགུལ་སྤེལ་ཏེ་ད་ཆ་ཟླ་བ་གཉིས་འགྲོ་བཞིན་ཡོད་པ་དང། ཡུལ་དེའི་རྒྱལ་ས་མིན་སི་དང་མི་མང་སྟོང་ཚོ་མང་པོས་ཁྲོམ་སྐོར་བྱས་ཏེ་སྲིད་འཛིན་ཨ་ལེག་ཙན་ཏྲ་ལུ་ཀ་ཤན་ཀོ་ལས་གནས་ནས་དགོངས་པ་ཞུས་ཏེ་ཡུལ་ནང་རང་དབང་དང་དྲང་བདེན་གྱི་འོས་བསྡུ་བྱ་དགོས་པའི་དགོས་འདུན་བཏོན་བཞིན་ཡོད་པ་རེད། དུས་ཡུན་ལོ་ངོ་ཉི་ཤུ་རྩ་དྲུག་དབང་ཆ་འཛིན་པའི་རྗེས་སུ་ལུ་ཀ་ཤན་ཀོ་དངོས་ཡོད་གནས་ཚུལ་དང་ཧ་ཅང་རྒྱང་ཐག་རིང་པོ་ཆགས་པ་རེད། ཁོང་གི་དུས་ཚོད་དེ་ད་ཆ་རྫོགས་ཟིན་པ་ཁོ་རང་གིས་ངོས་འཛིན་ཐུབ་ཀྱི་ཡོད་མ་རེད། ངོ་རྒོལ་བ་གཞན་ཚོས་དོ་དམ་བཙོན་འཇུག་ནང་ལྷག་པའི་ངོ་རྒོལ་བ་ཡོངས་རྫོགས་བཙོན་གྲོལ་གཏང་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་རེད། དོ་དམ་འོག་ལ་ཡོད་པའི་བཙོན་པ་གཅིག་ནི་ཨ་རི་དང་བེ་ལེ་རུ་སི་གཉིས་ཀའི་མི་སེར་ལག་འཁྱེར་ཡོད་མཁན་བི་ཏྲ་ལི་ཞེ་ལེ་རོབ་ཡིན་པ་དང་འདི་ལོའི་ཟླ་བ་བདུན་པར་ཡུལ་དེའི་གྲོང་ཁྱེར་གོ་མི་ལོ་ནང་ཡོད་པའི་ཁོང་གི་ཕ་མ་རྒན་རྒོན་ཚོ་དང་ཐུག་འཕྲད་བྱེད་དུ་བསྐྱོད་པའི་སྐབས་སུ་ཁོང་འཇུ་བཟུང་བྱས་ཡོད། ཁོང་ནི་རྒྱལ་ས་ཝ་ཤིང་ཏོན་ན་ཉམས་ཞིབ་པའི་ཕྱག་ལས་གནང་མཁན་ཞིག་ཡིན་པ་རེད། ཨ་རིའི་གཞུང་གིས་ཁོང་གློད་གྲོལ་ཡོང་ཐབས་ལ་ཐབས་ཤེས་གང་ཐུབ་བྱེད་བཞིན་ཡོད་པའི་སྐོར་ཨ་རིའི་གྲོས་ཚོགས་འཐུས་མི་ཚོས་ཨ་རིའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག། ང་ཚོས་ཁོང་དུས་ནམ་ཡང་བརྗེད་མེད་པ་དེ་ང་ཚོས་ཁོང་གི་ནང་མི་ཚོར་བརྡ་ལན་སྤྲད་འདོད་བྱུང། ཁོང་བཙོན་གྲོལ་ཡོང་རྒྱུར་ང་ཚོས་ཕྱི་འབྲེལ་གྱི་ནུས་ཤུགས་ཡོད་དོ་ཅོག་སྤྲད་དགོས་ཀྱི་རེད། འདི་ནི་གནད་དོན་གལ་ཆེན་ཞིག་ཆགས་ཀྱི་ཡོད་རེད། རེས་གཟའ་ཉི་མ་ཆ་ཆེན་མིན་ཙི་གྲོང་ཁྱེར་གྱི་ཨོ་ཀླེས་ཀྲི་ན་དོ་དམ་ཁང་གི་ཕྱི་ལ་ཞི་བའི་ངོ་རྒོལ་བ་བརྒྱ་ཕྲག་མང་པོ་འདུ་འཛོམས་བྱས་ཏེ་དོ་དམ་འོག་ལ་ཡོད་པའི་ལས་འགུལ་བ་ཚོ་གློད་གྲོལ་གཏང་དགོས་པའི་དགོས་འདུན་བཏོན་བཞིན་ཡོད། འདི་ལོའི་ཟླ་བ་བརྒྱད་པའི་ཚེས་དགུའི་ཉིན་གྱི་རྩོད་གཞི་ཅན་གྱི་འོས་བསྡུའི་རྗེས་སུ་ངོ་རྒོལ་བ་ཧ་ཅང་མང་པོ་འཛིན་བཟུང་བྱས་ཏེ་སྡུག་སྦྱོང་མནར་གཅོད་བཏང་ཡོད་པ་དང། སྐབས་དེར་ལས་འགུལ་བ་འཛིན་བཟུང་བྱས་པ་འགའ་རེ་དོ་དམ་ཁང་འདིའི་ནང་ལ་ཡོད་པ་རེད། བེ་ལེ་རུ་སུའི་མི་མང་ཚོ་ཡུལ་དེའི་བདེ་འཇགས་ཉེན་རྟོག་པའི་གདུག་རྩུབ་སྤྱོད་ཚུལ་ལ་ཧང་སངས་ཡོད་རེད། བྱ་སྤྱོད་འདི་རིགས་ལ་བདེ་འཇགས་ཉེན་རྟོག་པས་འགན་འཁྲི་ལེན་དགོས་པ་ཨ་མི་རི་ཀའི་གྲོས་ཚོགས་ཀྱིས་དགོས་འདུན་བཏོན་གྱི་ཡོད་ཅེས་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི Chris Smith གྱིས་འགྲེལ་བརྗོད་བྱས་ཡོད་པ་རེད། ང་ཚོ་ལ་གདུག་རྩུབ་བྱེད་མཁན་གྱི་ཉེན་རྟོག་པའི་མིང་དགོས་ཀྱི་ཡོད། དཔལ་འབྱོར་ཉེས་ཆད་བཏང་བའི་སྐབས་སུ་ང་ཚོ་ལ་མིང་གང་མང་དགོས་ཀྱི་ཡོད། ད་ཐེངས་ང་ཚོས་ཕྱིར་འཐེན་བྱེད་ཀྱི་མེད། སྐུ་ཞབས་སི་མིད་ནི་གཟའ་འཁོར་སྔོན་མ་གྲོས་ཚོགས་འོག་མའི་ཕྱི་འབྲེལ་ཚོགས་ཆུང་གིས་གཏན་འབེབས་བྱས་པའི་སྦེ་ལ་རུ་སུའི་དམངས་གཙོའི་ཁྲིམས་འཆར་ཞེས་པ་དེ་ངོ་སྤྲོད་བྱེད་མཁན་དེ་ཡིན་པ་དང། ཁྲིམས་འཆར་དེས་ཞི་བའི་མི་དམངས་ངོ་རྒོལ་བ་ཚོར་དྲག་གནོན་བྱེད་མཁན་སྦེ་ལ་རུ་སུ་དང་ར་ཤི་ཡའི་དཔོན་རིགས་གང་མང་ལ་དཔལ་འབྱོར་དང་ཐོངས་མཆན་བི་ཟ་བཀག་སྡོམ་གྱི་ཉེས་ཆད་འགེལ་རྒྱུའི་འཆར་གཞི་ཡོད་པ་རེད། ཁྲིམས་འཆར་དེ་ཧ་ཅང་ནུས་པ་ཆེན་པོ་ཡོང་གི་རེད། ང་ཚོས་ལུ་ཀ་ཤན་ཀོ་ལ་བཟོད་བསྲན་མི་ཐུབ་པ་ཆགས་པ་རེད། ལས་འགུལ་བས་གསུངས་དོན་ལ་གཞི་རྐང་ནུབ་ཕྱོགས་རྒྱལ་ཁབ་ཚོས་དཔལ་འབྱོར་ཉེས་ཆད་གསལ་བསྒྲགས་བྱས་པ་དེ་རིགས་ཀྱིས་ལུ་ཀ་ཤན་ཀོ་ལ་བརྡ་ལན་ཏག་ཏག་འཕྲོད་ཀྱི་ཡོད་ན་ཡང། དེ་སྔའི་དཔལ་འབྱོར་ཉེས་ཆད་ཁག་གིས་ཁོང་ལ་གྱོང་གུན་དེ་ཙམ་ཐེབས་མེད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཁྲིམས་འཆར་འདི་གནོན་ཤུགས་ཀྱི་ཐབས་ལམ་འདང་ངེས་བཞིན་པ་ཞིག་མ་རེད། ཐབས་ལམ་འདི་རིགས་ཀྱིས་ཁོང་གི་སྤྱོད་ལམ་ལ་འགྱུར་བ་བཏང་ཐུབ་ཀྱི་མ་རེད། དེ་ལྟར་ན་དེ་སྔ་དང་མ་འདྲ་བའི་ཁྱད་པར་ཆེ་ཤོས་དེ་ནི་སྦེ་ལཱ་རུ་སུའི་མི་མང་ཁྲོད་ལ་ཁོང་ཁྲོའི་རྣམ་འགྱུར་ཇི་ཙམ་ཡོད་པ་དེ་ངོ་རྒོལ་ལས་འགུལ་འདི་ལྟ་བུ་ནས་མངོན་གསལ་ཡོང་གི་ཡོད་པ་རེད། དེའི་བར་ན་ངོ་རྒོལ་བ་ཚོས་ངོ་རྒོལ་ལས་འགུལ་སྤེལ་རྐྱང་བྱེད་པ་དང་འདྲ་བདེ་འཇགས་མི་སྣས་ངོ་རྒོལ་བར་དྲག་གནོན་བྱེད་རྐྱང་བྱེད་ཀྱི་ཡོད་པ་རེད།